ཡིན་གྱི། གཉིས་ཀ་བརྗོད་པར་མི་རིགས་ཏེ་ཟེར་ནི། ངོ་བོ་དེ་མི་རིགས་ཏེ་ག་རེ་ཟེར་ན། རྟག་ཏུ་ཡོད་པ་དང་མེད་པ་གཉིས་ཀ་ཁས་བླངས་སོང་ན་ནི་དེའི་སྐད་ཆ་དེ་དངོས་འགལ་རེད་ཟེར་ལབ་པར་གལ་ཆེ། སྐད་ཆ་འགལ་འདུ་རེད་བྱས་ཡར་བ་དང་རྟག་ཏུ་ཡང་ཡོད། དེ་ནི་ག་རེའོ་རྒྱུ་མེད་ལས་སྐྱེས་ན་རྟག་ཏུ་ཡོད། རྒྱུ་མེད་ལས་སྐྱེས་ན་རྟག་ཏུ་ནམ་ཡང་མེད་ཟེར་ལབ་ཀྱང་དེའི་སྐད་ཆ་དེ་རྦད་དེ་འགལ་འདུ་ངའི་ངའི་ཨ་མ་ག་རེ་ཟེར་རེད་མོ་གཤམ་བུ་རེད་ཟེར་ཡ་རེད་མོ་གཤམ་ངའི་ཨ་མ་ག་རེ་བུ་རེད་ཟེར་ཡ་རེད་དེ་འདྲས་ལབ་ཡོད་ཟེར་ད་གང་བྱས་གཉིས།

དང་བཅས་པར་བྱ་སྟེ། ད་དེ་སྐད་བྱ་སྟེ་ཁྱོད་རང་དེ་འདྲ་ཟེར། ནི་སྒྲ་དང་བྱང་དུ་ཧོ་བས་འདུག་བྱས་པ་རེད་འདུག་སྟེ། དོན་དག་དེ་འདྲས་མ་རེད་ཟེར། ད་ཁྱོད་རང་དེ་དོན་དག་གང་ལ་འགྲོ་ཤོག་ཟེར་ཡ་རེད་བ། ད་ཡིན་དུས་ཙ། ད། རྒྱུ་དང་ལྡན་པ་ལས་དཔེར་ན་དུ་བ་ལྟ་བུ་ཡིན་ནའང་འགྲོ་དགོས་རྒྱུ་དང་ལྡན་པ་ལས་འདས་པར་གྱུར་ན་རྒྱུ་མེད་རང་ཆགས་སོང་ན། ད་རྒྱུ་མེད་ལས་སྐྱེས་སོང་ན། ད་རྟག་ཏུ་ཡོད་པ་དང་རྟག་ཏུ་མེད་པ་གང་རུང་ཅིག་ཐལ་བ་གཏོང་དགོས་རེད་མ་གཏོགས་གཉིས་ཀ་གཏོང་ཡ་མ་རེད་ཁྱོད་རང་དེ་ཡིན་པ་ཨ་སི་ཁྱོད་རང་གཉིས་ཀ་ལོ། ད་ཡིན་ན། ད་རྒྱུ་མེད་ལས་སྐྱེས་ན་ག་རེ་གཏོང་གི་ཡིན་པ་ཟེར། རེད་པ། གཅིག་སྐྱོན་མེད་སྐྱོན་གཅིག་ལ་སྐྱོན་ཡོད་པའི་རྟགས་བདེ་བ་རྟགས་ག་རེ་གཏོང་གི་ཡིན་པ་ཁྱོད་རང་གདམ་ག་གཏོང་ཞིག་ཡར་བལྟས་རེད་པ། ཐལ་བ་དེ་གཉིས་ཀ་ལ་བརྗོད་མི་རུང་བ། ཐལ་བ་དེ་གཉིས་ཀ་བརྗོད་མི་རུང་ན། རྟག་ཏུ་ཡོད་པ་དང་མེད་པ་གཉིས་གང་རུང་གཅིག་སྐྱོན་ཅན་དུ་ཁས་ལེན་དགོས་པས། ད་གང་ལ་སྐྱོན་ཡོད་ཟེར་ད་ཁྱོད་རང་ཤོད་ཤོག་ཟེར་སོང། ད་ཕྱི་མ་ལ་སྐྱོན་ཡོད་ཟེར་ལབ་ཚར་སོང། རྒྱུ་མེད་ལས་སྐྱེས་ན། དེ་ནམ་ཡང་མེད་པར་ཐལ་ཡ་ཐལ་བ་བཏང་ན་འགྲིག་གི་མ་རེད། སྐྱོན་འོ་དེ་ལ་ཡོད་ཟེར་བཅུག་ན་ཕྱི་མའོ་ཞེ་ན། འོ་ན་རྒྱུ་མེད་ལས་སྐྱེས་ན། རྟག་ཏུ་ཡོད་པར་ཐལ་བ་ཁོ་ན་བརྗོད་རིགས་ཀྱི། མེད་པར་ཐལ་བ་དེ་བརྗོད་མི་རིགས་པར་ཐལ་རེད་བ། ཡིན་པ་ད་གཉིས་ཀ་གཏོང་ཡ་མེད་རེད། ཕྱི་མ་དེ་སྐྱོན་ཅན་རེད་ཕྱི་མ་སྐྱོན་ཅན་ཡིན་ན་ནམ་ཡང་མེད་པར་ཐལ་ཡ་ཐལ་བ་དེ་གཏོང་ཡ་མེད་ཅིང་ད་ཡིན་ཙང་རྟག་ཏུ་ཡོད་པར་ཐལ་ཡ་ཐལ་བ་དེ་ཁོ་རང་དེ་ཁོ་ན་གཏོང་རྒྱུ་རེད་ཟེར་བ་དེ། འོ་ན་རྒྱུ་མེད་ལས་སྐྱེས་ན་རྟག་ཏུ་ཡོད་པར་ཐལ་བ་ཁོ་ན་འོ་བརྗོད་རིགས་ཀྱི། མེད་པར་ཐལ་བ་བརྗོད་མི་རིགས་པར་ཐལ་དེ། དེ་ལ་སྐྱོན་དང་བཅས་པའི་ཕྱིར་རྟགས་ཁས་ཟེར་རྒྱུ་རེད་བ་ཕྱི་མ་དེ་ཡིན་ཟེར་བ་དང། རྟག་ཏུ་ཡོད་པར་ཐལ་ཡ་ཐལ་བ་ཁོ་ན་བརྗོད་རྒྱུ་ཡིན་པར་འདོད་ཟེར་ན། ཕྱི་མ་ཡང་བརྗོད་པར་བཤད་པ་ཇི་ལྟར་ཡིན། དེ་འདུག་པ། རྒྱུ་མེད་གཞན་ལ་མི་ལྟོས་ཕྱིར་རྟག་ཏུ་ཡོད་པའམ་མེད་པར་འགྱུར་གསུངས་འདུག་པ། རྩ་བའི་ཚིག་ནང་ལ་ད་ཕྱི་མ་བརྗོད་ནས་བརྗོད་དོན་ག་རེ་ཡིན་པ། ཟེར་ན། ཕྱི་མ་བརྗོད་པར་བཤད་པ་ཇི་ལྟར་ཡིན། རྣམ་འགྲེལ་རྩ་བ་ནང་ལ་ཕྱི་མ་ཡང་བརྗོད་པར་བཤད་བྱ་དེ་ག་རེ་ཡིན་པ། སྔ་མ་སྐྱོན་དང་བཅས་ན་ཡང་ཟེར་གལ་སྲིད་ཁྱོད་རང་ཡང་སྔ་མ་དེ་སྐྱོན་དང་བཅས་པ་ཡིན་ཟེར་ན། དེ་ནི། བཅས་ན་ཡང། དེ་བརྗོད་མི་རིགས་པར་ཐལ་ལོ། ཡང། དེ་གཤམ་མ་དེ་བརྗོད་ཟེར་ལབ་པ་རེད་བ། གཤམ་མ་དེ་བརྗོད་དེ་ད་ཡང།

དེ་འདྲ་བརྗོད་ན་འགྲིག་མ་རེད། རྟག་ཏུ་ཡོད་མེད་གང་རུང་ཅིག་ཏུ་ཐལ་བ་བརྗོད་པ་རེད་མ་གཏོགས་ཡ་གྱལ་སོ་སོར་ཐལ་བ་དེ་ལ་ཁྱབ་པ་ཡོད་མ་རེད་ངས་ག་རེ་ཟེར་ན་དཔེར་ན་ཟེར་ཡ་རེད་ཤེས་བྱ་ཡིན་ན་བུམ་པ་ཡིན་པ་དང་མ་ཡིན་པ་གང་རུང་ཡིན་པས་ཁྱབ་ཚར་སོང་ཟེར་རང་ལུགས་ལ་ཁྱབ་ཀྱི་རེད་བ་ཤེས་བྱ་ཡིན་ན་བུམ་པ་ཡིན་པ་དང་མ་ཡིན་པ་གང་རུང་ཡིན་པས་ཁྱབ་ཟེར་བ་མ་རེད། ཁྱབ་རེད་བ། བུམ་པ་དང་བུམ་པ་མ་ཡིན་པ་གཉིས་མེད་དུ་དངོས་འགལ་ཡིན་ཟེར་ན་ཤེས་བྱ་ཀྱི་དེ་གྱིས་དེ་ན་གཉིས་མ་ཡིན་མཁན་གྱི་ཕུང་གསུམ་ཡང་ཡོད་པ་གཉིས་ཡིན་མཁན་ཕུང་གསུམ་མེད་རེད་བ་རང་ལུགས་ལ་ཡང་ཡོད་རེད་བས།

འདི་དང་གཅིག་པ་གཅིག་རྐྱང་ཡལ་གའི་རྒྱུ་མེད་ལས་སྐྱེས་ན་རྟག་ཏུ་ཡོད་པ་དང་ནམ་ཡང་མེད་པ་གང་རུང་ཡིན་པས་ཁྱབ་ཀི་ད་ཡོད་ཨ་རེད་དེ། དེ་ཁྱབ་པའི་རྒྱུ་མཚན་གྱིས་རྟག་ཏུ་ཡོད་པས་ཁྱབ་པ་དང་རྟག་ཏུ་མེད་པས་ཁྱབ་པ་གཉིས་མོ་དེ་ལྟ་ས་བཏང་ཆོག་གོ་གཉིས་ཀ་བཏང་ཆོག་གི་མ་རེད་གང་རུང་གཅིག་མ་གཏོགས་འོ་བཏང་ཆོག་གི་མ་རེད་སྐུད་པའི་འོ་ལ་འདི་བཀོད་པ་ཡིན་པ་འདྲ་སྔ་རབས་པ་དེ། འདོད་པ། ཁྱབ་པ་ཁས་ལེན་མི་རུང་སྟེ། དེ་ལྟར་མིན་ན་ཟེར་ཁས་ལེན་རུང་ན་ཟེར་ཁས་ལེན་ན་ཁྱོད་རང་གླེང་ཨ་ཟེར་གི་ཨ་ད་ཤེས་བྱ་ཡིན་ན་བུམ་པ་ཡིན་པར་ཐལ་ཟེར་ཤེས་བྱ་ཡིན་ན་བུམ་པ་ཡིན་པས་ཁྱབ་པ་ཁས་ལེན་གི་ཡིན་པས་ཟེར།

ཤེས་བྱ་ཡིན་ན་བུམ་པ་ཡིན་པས་ཁྱབ་པ་ཁས་ལེན་གྱི་ཡིན་པས་ང་རང་ཚོས་བཏང་གི་འདུག་བ། ཤེས་བྱ་ཡིན་ན་བུམ་པ་ཡིན་པས་ཁྱབ་པ་ཁས་ལེན་གྱི་ཡིན་པས། དེས་ན་བུམ་པ་དང་བུམ་པ་མ་ཡིན་པ་གང་རུང་ཞིག་ཡིན་པས་ན་ཁྱོད་ཐག་བཅད་ཚར། བུམ་པ་མ་ཡིན་པ་དེ་མ་ཡིན་པས། བུམ་པ་མ་ཡིན་པ་དེ་ཡིན་པས་ཁྱབ་པ་ནི་མེད་པའི་ཕྱིར་ཟེར་ལབ་སོང་བ་ཟེར་ད་ངག་ཏུ་སྒོ་འཛུགས་རིགས་པ་གཅིག་པའི་ཕྱིར་འོ་ན་རྒྱུ་མེད་ལས་སྐྱེས་ན་རྟག་ཏུ་ཡོད་པས་ཁྱབ་པར་ཐལ། དེ་ལས་སྐྱེས་ན་དེ་གཉིས་གང་རུང་ཞིག་ཡིན་ན་རྟག་ཏུ་མེད་པས་མ་ཁྱབ་པའི་ཕྱིར། གང་རུང་ཅིག་པའི་གཏོང་ས་མ་རག་པ་རེད་པ། རྟག་ཏུ་མེད་པས་མ་ཁྱབ་པའི་ཕྱིར། ད་རྟགས་ཕྱི་མ་མ་གྲུབ་ཟེར་ན།

ཨོ་ཐུག་བྱེད་མ་དགོས་སོ་གཞུང་འདི་ལ་བརྟེན་ནས་ཐལ་བ་གང་འཕེན་མི་ཤེས་པར་ཐེ་ཚོམ་སྐྱེད་པའི་ཆེད་དུ་ད་སློབ་དཔོན་གྱིས་གསུངས་པར་འགྱུར་ད། ཁྱོད་རང་སྡུག་ལ་སྡུག་ན་ཁྱོད་རིག་བྱེད་མདོ་སྐོར་བྱེད་ཅིག་སྡིག་ཅིག་བྱེད་ཁ་ཅིག་གང་འཚམ་གྱིས་ཁྱོད་རང་ཐལ་བ་གང་གང་འཕེན་མི་དགོས་ཐེ་ཚོམ་ངང་ལ་བསྡད་སོང་ད། ཁྱོད་རང་བྱེད་མདོ་སྐོར་ཡིན་ཚེ་ད་ཁྱོད་རང་གི་ག་རུ་སློབ་དཔོན་ཟེར་ད་དེ་ཡང་དཔལ་ཆོས་ཀྱི་གྲགས་པ་ཡིན་ད་དཔལ་ཆོས་ཀྱི་གྲགས་པ་ཡིན་ད། ཐལ་བ་དེ་ཉིད་ཁྱོད་རང་དཔལ་ཆོས་ཀྱི་གྲགས་པའི་དགོངས་པ་གོ་ཁྱེར་ཅིག་གླེང་བ་ཡིན་པ།

དེ་བ་ཐེ་ཚོམ་སྐྱེད་པའི་ཆེད་དུ་ནི་སློབ་དཔོན་གྱིས་གསུངས་པར་འགྱུར། ད་གང་ཞིག་གར་བཏང་དགོས་ན་བཏང་དགོས་མིན་ན་རྟག་ཏུ་ཡོད་པ་དེ་ཐལ་བ་བཏང་དགོས་ན་རྟག་ཏུ་མེད་པ་དེ་ཐལ་བ་བཏང་དགོས་ན་སོགས་ཐེ་ཚོམ་སྐྱེ་ཡའི་དོན་དག་ལ་འོ་དེ་ནི་རྟག་ཏུ་ཡོད་པ་མེད་པར་འགྱུར་ཞེས་ཐེ་ཚོམ་སྐྱེ་ཡའི་དོན་དག་ལ་སློབ་དཔོན་ཁྱོད་རང་སློབ་དཔོན་ཆོས་ཀྱི་གྲགས་པས་གསུངས་པའི་སོར་ཆགས་འགྲོ་ཁྱོད་རང་ལྟར་ན་དེ་རེད། རང་ལུགས་ལ་མར་གཉིས་ཀ་ཡོད་དང་ད་སྤྱི་དང་ཁང་ནི་ཁང་མེད་དང་ཡོད་ཀྱི་དེ་རྟག་ཏུ་ཡོད་པ་མེད་པར་འགྱུར་ཟེར་གདམ་ཀ་ཅན་གྱི་ཚིག་གིས་ཡོད་པའམ་ཟེར་ཏེ་ཁོས་གོ་བ་གཅིག་དེ་ལའང་རྒྱག་གི་མེད་དོ་ཟེར་ཁ་ཅིག་དེ།

ག་རེ་ཟེར་ན་འདི་བཏང་ཆོག་མ་ཟད་ཕྱི་མ་དེ་ཡང་བཏང་ཆོག་རེད་ཟེར་ན་ད་ནི་སློབ་དཔོན་རང་ལུགས་ད་རང་ལུགས་བྱས་ན་གཉིས་ཀ་བཏང་ཆོག་མཁན་དེ་རེད།